དེ་རིང་གླེང་མོལ་གྱི་ལེ་ཚན་ནང་ལ་ཉེ་ལམ་རྒྱ་ནག་དམར་ཤོག་ཚོགས་པའི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་རྒྱ་ནག་གི་སྲིད་འཛིན་དབང་འཛིན་གྱི་དུས་ཡུན་ཚད་བཀག་མེད་པར་བཟོ་རྒྱུ་ཡི་གྲོས་འགོ་འདོན་པའི་གནད་དོན་དེའི་ཐོག་ལ་ད་རྒྱ་ནག་དང་རྒྱལ་སྤྱི་བོད་ཀྱི་གནད་དོན་གྱི་ཐོག་ལ་ཤུགས་རྐྱེན་ཅི་འདྲ་ཡོང་སྲིད་མེད་ཀྱི་སྐོར་ལ་བཙན་བྱོལ་བོད་མི་ཡི་ཁྲིམས་རྩོད་པ་ཟུར་པ་དང་ང་ཚོའི་རླུང་འཕྲིན་ཁང་གི་བསམ་བློ་དཔྱད་ཞིབ་གི་ལེ་ཚན་གཙོ་སྐྱོང་མཁན་བཀའ་བཙན་བླ་མ་སྐྱབས་ལགས་དང་གླེང་མོལ་བྱེད་རྒྱུ་ཡིན་བླ་མ་སྐྱབས་ལགས་དེ་རིང་ང་ཚོའི་ལས་རིམ་ལ་ཕེབས་པར་བཀའ་དྲིན་ཆེ། ཐུགས་རྗེ་གནང། རྒྱ་ནག་དམར་ཤོག་ཚོགས་པའི་གི་སྲིད་འཛིན་དང་སྲིད་འཛིན་གཞོན་པའི་གི་ལས་གནས་ལ་འགྱུར་བ་གཏོང་རྒྱུ་གི་གྲོས་འགོ་དེ་ད་ཟླ་བ་འདི་གི་ཚེས་ཉི་ཤུ་རྩ་ལྔ་ནས་རྒྱ་ནག་གི་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གི་བརྒྱུད་ནས་བཏོན་ཡོད་པ་རེད། གཟའ་འཁོར་རྗེས་མའི་ནང་ལ་ད་ཚོགས་རྒྱུ་ཡི་རྒྱ་ནག་མི་མང་སྤྱི་འཐུས་ཚོགས་ཆེན་གྱི་ཐོག་ལ་གཏན་འབེབས་བྱེད་རྒྱུ་ཡོད་པ་གནད་དོན་དབྱེ་ཞིབ་པ་ཚོས་ཚོད་དཔག་བྱེད་ཀྱི་ཡོད་རེད་ད་དེ་རིང་ང་ཚོའི་གླེང་གཞི་གཙོ་བོ་དེ་དོན་གནད་དོན་འདི་ལ་བརྟེན་ནས་རྒྱ་ནག་ནང་རེད་ཨ་ནི་བོད་རེད་རྒྱལ་སྤྱིའི་ཐོག་ལ་ལྟ་ཚུལ་ག་འདྲ་ཡོང་གི་ཡོད་མེད་སྐོར་ལ་ཅིག་གླེང་གི་ཡིན་དང་པོ་བླ་མ་སྐྱབས་ལགས། གནས་ཚུལ་འདི་གོ་བ་དང་མཉམ་དུ་ད་ཅིག་གནས་ཚུལ་དེས་རྒྱ་ནག་ནང་ལོགས་ལ་ཅིག་ཆབ་སྲིད་ཀྱི་འཕོ་འགྱུར་རེད་གཞུང་གི་འཛིན་སྐྱོང་གི་ཐོག་ལ་ད་ཅིག་ཁ་ཕྱོགས་གསར་པ་ཅིག་དང་ཅིག་འགྱུར་བ་ཆེན་པོ་ཅིག་དང་ཧང་སང་དགོས་ཡས་ཀྱི་གནས་ཚུལ་དེ་འདྲའི་འདྲ་པོ་ཅིག་རེད་པས་ག་འདྲ་རེད། ད་སྤྱིར་བཏང་གི་རྒྱ་ནག་དམར་ཤོག་ཚོགས་པ་གི་བྱེད་སྟངས་ལས་སྟངས་དེ་ནམ་རྒྱུན་ང་ཚོ་ཅིག་ག་རེ་ཟེར་དགོས་རེད་ད། མི་ཚང་མ་གི་ཧང་སང་ཡག་འདྲ་པོ་མཐོང་གི་ཡོད་རེད་དེ། ད་མའོ་ཙེ་ཏུང་ནས་ཏེང་ཞའོ་ཕིང་ནས་ད་ད་ལྟ་གི་ཞི་ཅིན་ཕིང་བར་དུ་རྒྱ་ནག་གི་མགོ་ཁྲིད་རབ་དང་རིམ་པ་དེ་ཡིན་ཙང་ད་ཁོ་ཚོ་གསུམ་ཆ་དེ་དེ་སི་ཅིག་ཤུགས་ཆེན་པོ་དང་དབང་ཡོད་མཁན་ཅིག་ཡོད་པ་རེད་པ། ད་ཡིན་ན། དངོས་གནས་དྲང་གནས་གི་ཅིག་ཁོ་ཚོའི་བྱེད་སྟངས་ལས་སྟངས་དེ་ཞིབ་དུ་ཕར་བསམ་བློ་ཅིག་བཏང་ཡོང་དུས་ཙམ་པ། ད། ཡིན་པ་དེ་ག་རེ་ཟེར་ན་གུང་ཁྲན་ཏང་རང་གི་དབང་ཆ་དེ་དང་གུང་ཁྲན་ཏང་རང་གི་སྲིད་དབང་དེ་བརྟན་པོ་བཟོ་ཡག་ཆེད་དུ་ཁོ་ཚོ་ག་རེ་ཡིན་ན་བྱེད་ཐུབ་མཁན་དེ་འདྲ་རེད་དོ། ད་དེའི་ཕུགས་ལ་ཕར་ཡང་ཡར་ཅིག་བལྟས་ནས་བསམ་བློ་ཅིག་བཏང་དུས་ཙམ་པ་གང་ཟག་སྒེར་པ་གི་དབང་ཆ་དེ་དེ་ལས་ཀྱང་བརྟན་པོ་བཟོ་ཡག་དེ་ད་བརྒྱ་ཆ་བརྒྱ་ཐམ་པ་འདུག་དེ་རྒྱུ་མཚན་ག་རེ་རེད་བྱས་པ་ཡིན་ན་མའོ་ཙེ་ཏུང་གི་དབང་ཆ་ཟིན་ནས་ཡར་ཡོང་ནས་ཨ་ནི་ཁོ་རང་ལ་རིམ་པས་ཁ་གཏད་ལིའུ་ཧྲའོ་ཆི་ལྟ་བུ་ལྟ་བུ་དངོས་གནས་དྲང་གནས་གཞུང་ལུགས་དང་ཉམས་མྱོང་དང་གང་གི་ཆ་ནས་ད་ཁོ་རང་སྒང་ལ་ཤོར་འགྲོ་ཤོར་འགྲོ་བྱེད་དུས་ཙམ་པ་རིག་གནས་གསར་བརྗེ་ལངས་ནས་ཁོ་དང་ཁོ་གི་ཕྱོགས་གཏོགས་ཚང་མ་ད་དཔེ་རིག་གནས་གསར་བརྗེ་ལོ་བཅུ་གི་ནང་ད་རྒྱ་ནག་རྒྱལ་ཡོངས་བར་བརྡབ་གསིག་ཆེན་པོ་ཅིག་བཏང་ནས་ཁོ་རང་གི་དབང་ཆ་བརྟན་པོ་བཟོས་པ་རེད་པ། དེ་ནས་མར་ཏེང་ཞའོ་ཕིང་ཡོང་དུས་ཙམ་པ་ཏེང་ཞའོ་ཕིང་གིས་ཡང་ག་རེ་ཟེར་ན་ད་ཁོ་རང་གིས་དངོས་གནས་དྲང་གནས་ཀྱི

དེ་ནི་ཁོ་རང་ཅིག་དབང་ཆ་མཐོ་ཤོས་དེ་ཟིན་ཡོད་པ་མ་རེད་དེ། ཡིན་ན། དམག་མི་གི་དབང་ཆ་དེ་ཟིན་དེ་ནས་ཁོ་རང། གི་ད་དབང་ཆ་ཆེ་ཤོས་དེ་ཟིན་ནས་ཁོ་རང་གི་དབང་ཆ་དེ་བརྟན་པོ་ཞེ་བོ་ཅིག་བཏང་བ་རེད་ད། ཀྲའོ་ཙི་ཡང་ད་ཧུ་ཡོ་པང་དེ་ཚོ་ཚང་མ་ཡང་དེ་དེ་ལ། དངོས་གནས་དྲང་གནས་གི་རྒྱལ་ཁབ་ལ་ཕན་པ་མི་རིགས་ལ་ཕན་པ། གྲངས་ཉུང་མི་རིགས་གི་མདུན་ལམ་མདུན་ལམ་ལ་བསམ་བློ་བཏང་མཁན་དེ་ཚོ་ཚང་མ་ད། རྩ་མེད་ལ་བཏང་པ་རེད་ད་ཁ་སང་དེ་རིང་ཧུ་ཅིན་ཐའོ་ད་ཅང་ཙེ་མིན་གཉིས་ད། གཅིག་ག་རེ་ཟེར་དགོས་རེད་ད་ཁོ་གཉིས་ཡོད་ལ་མེད་པ་འདྲ་བོ་གཅིག་དེ་འདྲས་གཅིག་བརྩི་གི་ཡོད་རེད་བ་ད་ཡིན་ན་དེ་དེ་ལ་དམིགས་བསལ་གི་གཅིག་དེ་འདྲས་གཅིག་ཁ་གཏད་མེད་པ་བཟོས་ད་ཡོད་མ་རེད་ད་ཁ་སང་དེ་རིང་ད་ཡང་ཞི་ཅིན་ཕིང་གི་ལྐོག་ཟ་རུལ་སུངས་ལ་ཁ་གཡར་ནས་ད་མང་པོ་ཞེ་པོ་གཅིག་མེད་པར་བཏང་ཡ་ད་མཉམ་དུ་ཁོ་རང་གི་དབང་ཆ་བརྟན་པོ་ཞེ་པོ་བཟོ་གི་ཡོད་དུས་ཙམ་པ་ད་ཁོ་ཚོ་དེ་འགྲོ་སྟངས་གཅིག་ཡིན་པས་ངས་ནི་ཡིན་ན་དེ་ཅིག་དམིགས་བསལ་གྱི་ཧང་སང་དགོས་པ་དེ་འདྲ་ཅིག་མ་རེད་བསམ་གྱི་འདུག་ང་རང་གི་ལྟ་ཚད་ན། ད་གལ་ཆེ་ཤོས་ཅིག་དེ། ཁྱེད་ཀྱིས་གོང་ལ་གསུང་བ་ནང་བཞིན་གྱི་རེ་འགས་ཀྱི་དོན་དག་ཡོད་རེད་ཨ་ནི་དམར་ཤོག་ཚོགས་པ་སྲ་བརྟན་གྱི་དེ་འདྲའི་གི་ཆེད་དུ་ད་ཁོ་ན་གོ་ཚོ་གི་ཁོ་ན་གི་ཆེད་དུ་ད་ཕྱག་ལས་གནང་དགོས་གསུང་གི་འདུག་ད་ད་ལྟ་ཞི་ཅིན་ཕིང་དུས་ཡུན་གཉིས་ལས་མང་བ་དུས་ཡུན་གསུམ་བཞི་ག་ཚོད་ཡིན་ན་ཅིག་ཁོ་རང་མི་ཚེ་གང་པོ་དེ་འདྲའི་སྲིད་དབང་འཛིན་ཡག་གི་དེ་འདྲ་ཡོང་གི་རེད་ཟེར་ཡག་གི་དེ་དངོས། གནད་དོན་ཤེས་པ་ཚོས་དཔྱད་ཞིབ་བྱས་པ་ནང་བཞིན་གྱི་ད་ད་ལ་ད་ལྟ་ཧ་ལམ་གནས་ཚུལ་དེ་ཆགས་འགྲོ་གི་འདུག་ཨ། ད་ཅིའི་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་གྱི་ཕལ་ཆེར་དེ་ལས་ད་ཅི། མོས་མཐུན་བྱས་པ་མ་གཏོགས་མ་བྱས་དེ་ཕལ་ཆེར་ཡོང་རྒྱུ་མ་རེད་ད། དྲི་བ་དེ་ག་རེ་རེད་ཟེར་ན། སྲིད་འཛིན་ཞི་ཅིན་ཕིང་མུ་མཐུད་དེ་འདྲའི་སྲིད་དབང་འཛིན་པ་ཡིན་ན་དེ་གིས་རྒྱ་ནག་གི་སྤྱི་ཚོགས་དཔལ་འབྱོར་ཆབ་སྲིད་དེ་འདྲའི་ཐོག་ལ་ཡག་སྡུག་ག་འདྲ་འདྲ་པོ་ཅིག་ཆགས་གི་རེད། ད་དེ་ཕལ་ཆེར་གྱི།

དང་པས་ཐག་རིང་རུ་ཕྱིན་ཡོད་པ་མ་གཏོགས་རྩ་བ་ཉིད་ནས་ཐག་ཉེ་རུ་ཕྱིན་ཡོད་པ་མ་རེད་དེ་དུས་ཙམ་པ་ད་ཞི་ཅིན་ཕིང་གི་མ་འོངས་པ་ན་འདི་འདྲ་ཅིག་བྱེད་གི་རེད་ཟེར་དེ་ཧ་ཅང་གི་ཁག་པོ་ཅིག་རེད་ཤག་ད་ཡིན་ན་ཞི་ཅིན་ཕིང་དེ་ལྟ་ས་ཅིག་ག་རེ་འདུག་ཟེར་ན་ད་ལྟ་བར་དུ་མའོ་ཙེ་ཏུང་ནང་བཞིན་གི་མི་མང་པོ་བསད་ཡོད་པ་མ་རེད་ཁོ་རང་གི་ཏེང་ཞའོ་ཕིང་ནང་བཞིན་གི་རྩ་བ་ཉིད་ནས་བསད་ཡོད་པ་མ་རེད་ད་ཡང་གཞན་དག་གཅིག་ནས་ཁོ་རང་གི་གཅིག་ཚོགས་འདུའི་ད་ལྟ་མོའི་ཚོགས་ཡོང་དུས་ཙམ་པ་ཁོ་རང་གི་གཏམ་བཤད་གི་ནང་ལ་རྒྱ་ནག་གི་སྲོལ་རྒྱུན་གི་སྐད་ཆ་བཤད་སྟངས་ད་ལྷག་པར་དུ་ང་ཚོ་རྡོ་རྗེ་གཅོད་པ་ད་རྒྱ་མི་གི་བཤད་ན་ཅིང་གང་ཅིན་ཟེར་དགོས་ནོ་ད་འདི་ཚོ་གི་ནང་གི་ཚིག་རེ་ཟུང་དྲིལ་ཡོང་སྟངས་དེ་ན་ཁོ་རང་གི་རྩ་བའི་གཅིག་གནའ་བོའི་རིག་གཞུང་ལ་དོ་སྣང་ཡོད་མཁན་ཞིག་ཡིན་པའི་ཆ་ནས་མ་འོངས་པ་ན་ག་འདྲའི་ཡོང་འགྲོ་སྲིད་འདི་ག་འགྲོ་ཡ་དང་ཡི་ག་འགྲོ་ཡི་གི་ལམ་ཁ་དེ་བཤད་ཁག་པོ་ཅིག་རེད་ཤག། ད་རྒྱ་ནག་ནང་ལོགས་ལ་ད་ཉེ་ཆར་རང་གསར་འགྱུར་བརྒྱུད་ལམ་ཐོག་ནས་གཟིགས་པ་ཡིན་ན་སྤྱི་ཚོགས་ཐོག་ལ་ད་སྲིད་འཛིན་གི་དུས་ཡུན་ཡུན་རིང་པོ་གནང་ཡ་གི་དེ་ཐོག་ལ་ཟུར་ཟ་གི་པར་རིས་བཏོན་པ་དང་ཨ་ནི་ད་ལྟ་སྤྱི་ཚོགས་བརྒྱུད་ལམ་དེ་ཚོ་ཐོག་ལ་སྐད་ཆ་བཤད་དུས་ཨ་ནི་རྒྱ་ནག་གཞུང་གི་གནད་དོན་དེ་ཚོ་ལ་དཔེ་ཞིབ་བཤེར་བྱས་བཀག་སྡོམ་བྱས་ད་ལྷག་པར་དུ་རྒྱ་ནག་ནང་ལོགས་ལ་ད་ཅི་གནད་ཡོད་མི་སྣ

ད་དེ་གནད་དོན་དེ་ཡི་སྐོར་ལ་ད་དེ་རྒྱ་ནག་ནང་ལ་ཡག་སྡུག་གང་འདྲ་ཞིག་འགྲོ་གི་རེད་ཟེར་ཡ་དེ་གི་སྐོར་ལ་རྦད་དེ་ལྟ་བ་མ་འདྲ་བ་གཉིས་ཆགས་ཀྱི་ཡོད་རེད་གཅིག་དེ་ནི་རྒྱ་ནག་གི་ད་ལྟ་གི་ཆབ་སྲིད་དེ་ནི་ཞི་ཅིན་ཕིང་གི་འགོ་ཁྲིད་འོག་ལ་གནད་དོན་ཆེན་པོ་མང་པོ་ཞིག་ཐག་གཅོད་བྱེད་ཡ་དང་ད་ག་ནང་བཞིན་གི་ལྐོག་ཟ་རུལ་སུངས་ལ་གཙང་སེལ་བྱེད་ཡག་རེད་ཨ་ནི་རྒྱ་ནག་དམར་ཤོག་གི་དབང་ཚད་ཀྱི་ནུས་པ་དེ་ཤུགས་ཆེ་རུ་བཏང་ཡག་དང་ཨ་ནི་རྒྱ་ནག་གི་དཔལ་འབྱོར་རེད་ད་ག་ནང་བཞིན་གྱི་འཛམ་བུ་གླིང་གི་ཐོག་ལ་ནི་སྟོབས་ཆེན་པོ་གྱི་རྒྱལ་ཁབ་ཅིག་འགྲོ་དེ་མ་འོངས་པར་རྒྱ་ནག་གི་རྨི་ལམ་འགྲུབ་ཡག་དེ་གི་ཆེད་དུ་ལ་ཨ་ནི་ནུས་པ་ཆེན་པོ་ཅིག་ཐོན་ཡག་ཡིན་པའི་ཐོག་ལ་དེ་ནས་རྒྱབ་སྐྱོར་བྱེད་མཁན་གྱི་དེ་ཤུགས་ཆེན་པོ་གཅིག་ཆགས་བསྡད་ཡོད་རེད། ཨ་ཕྱོགས་གཞན་གྱི་ཐོག་ནས་ཞུས་པ་ཡིན་ན། ཨ་ནི་ཞི་ཅིན་ཕིང་དེ་མའོ་ཙེ་ཏུང་ལ་བསྡུ་བ་དེ་གི་ནི་གར་སོ་གོ་རོ་དེ་ནི་དབང་ཆ་གཅིག་སྡུད་ཀྱི་ཨ་ནི་ལམ་ལུགས་སྡུག་ཅག་ཅིག་ལ་འགྲོ་དེ་ནི་མ་འོངས་པ་ཨ་ནི་རྒྱ་ནག་གི་ཆབ་སྲིད་དེ་རང་དབང་མང་གཙོ་གི་ཕྱོགས་ལ་འགྲོ་ཡག་གི་རེ་བ་རྩ་བ་ཉིད་ནས་མེད་པ་དང། རྒྱ་ནག་གི་སྤྱི་ཡོངས་ཀྱི་ནང་གི་དེ་ནི་སྨྲ་བརྗོད་རང་དབང་ཡིན་པ་ཡིན། ད་ག་ནང་བཞིན་གི་ཆོས་ལུགས་དད་པ་རང་མོས་སེམས་ལ་གང་ལྟར་ཨ་ནི་ཅིག་འགྲོ་བ་མི་གི་ཨ་ནི་གཞི་རྩ་གི་ཐོབ་ཐང་མང་པོ་ཅིག་ལ་ནི་དམ་དུ་བཏང་སྟེ་རྒྱ་ནག་གི་སྤྱི་ཚོགས་དེ་འབོ་སོ་དོག་པོ་གཅིག་འགྲོ་ཡག་གི་ཕྱོགས་ལ་ཤུགས་ཆེན་པོ་གཅིག་བསྟན་ཡག་དང་དེའི་ཐོག་ལ་སྐྱོན་བརྗོད་བྱེད་མཁན་ཤུགས་ཆེན་པོ་ཆགས་ཡོང་གི་རེད། ཡིན་ན་ཡང་རྒྱ་ནག་ནང་ལ་དེ་འདྲ་གི་སྐྱོན་བརྗོད་བྱེད་མཁན་དང་ངོ་རྒོལ་བྱེད་མཁན་ཡོད་མཁན་ལ་མ་བལྟས་པར་ད་ལྟ་གི་རྒྱ་ནག་དམར་ཤོག་གི་དབང་ཆ་ཟིན་སྟངས་དང་ཞི་ཅིན་ཕིང་ཁོ་རང་གི་དབང་ཚད། དམག་མི་གི་ལྟར་ལ་རྒྱབ་སྐྱོར་བྱེད་སྟངས་ཚང་མ་ལ་བལྟས་པ་ཡིན་ན་ཐེངས་བཅུ་གསུམ་པ་གི་གྲོས་ཚོགས་ཀྱི་ནང་ལ

ད། བརྒྱུད་ལམ་ཁག་ལ་ད་ཅི་ཡིས་དོ་སྣང་བྱེད་ཡག་གི་གཙོ་བོ་ཅིག་དེ་གང་ལ་ཆགས་བསྡད་ཡོད་རེད། རྩ་ཁྲིམས་ལ་བསྒྱུར་བཅོས་བྱས་དེ་འདྲའི་གནད་དོན་དེ་ལ། ཅིག་ཞི་ཅིན་ཕིང་ཞི་ཅིན་ཞི་ཅིན་ཕིང་ཁོ་རང་སྒེར་གྱི་དབང་ཆ་མུ་མཐུད་ཟིན་ཐབས་དེ་འདྲའི་གི་ཆེད་དུ། ད་ཅི་སིན་རྩ་ཁྲིམས་ལ་བསྒྱུར་བཅོས་བཏང་བ་རེད་པས་དངོས་གནས་དྲང་ནས་རྒྱལ་ཁབ་གི་ཕུགས་རྒྱང་རིང་པོ་གི་ཁེ་ཕན་དེ་འདྲའི་གི་ཅིག་གི་ཆེད་དུ་རྩ་ཁྲིམས་ལ་བསྒྱུར་བཅོས་བཏང་ཡག་གི་གྲོས་འཆར་དེ་འདྲ་འདྲ་པོ་ཅིག་བཏོན་པ་ཡིན་ན་ཅིག་གཟིགས་ན། ད་དེ་ཕལ་ཆེར་ད་ལྟ་སྐལ་བཟང་རྒྱལ་མཚན་ལགས་ཀྱིས་གསུངས་པ་ནང་བཞིན་གྱི་ཕལ་ཆེར་ཕྱོགས་གཉིས་ནས་ལྟ་དགོས་མེད་འགྲོ་བསམ་གྱི་འདུག་ད་གཅིག་ནས་གནད་འགག་དེ་ག་རེ་ཟེར་ན་དམར་ཤོག་ཚོགས་པ་པས་ཁོ་རང་གི་སྲིད་དབང་ད་མ་འཐོར་བར་དུ་ཞི་ཅིན་ཕིན་ཁོ་རང་གི་དབང་ཆ་ཟིན་ན་རེད་ཞི་ཅིན་ཕིན་མ་ཡིན་པའི་མི་གཞན་པ་ཅིག་གི་དབང་ཆ་ཟིན་ན་རེད་ཕལ་ཆེར་ད་རྩ་བའི་སྲིད་བྱུས་ལ་ཕལ་ཆེར་འགྱུར་བ་ཡོང་བ་མ་རེད་བསམ་གྱི་འདུག་ད་གནད་འགག་དེ་ག་པར་ཐུག་གི་འདུག་ཟེར་ན་དངོས་གནས་དྲང་ནས་རྩ་ཁྲིམས་ལ་འགྱུར་བ་བཏང་དགོས་ཀྱི་ཡོད་པ་ཡིན་ན། འགྲོ་སྟངས་ཁོ་རང་གི་ལག་གིས་བྱས་པ་ཡིན་ན། མི་མང་འཐུས་མི་ཚོགས་ཆེན་གྱི་གྲངས་འབོར་གྱི་གསུམ་ཆ་གི་གཉིས་ཀྱི་མོས་མཐུན་བྱས་ནས་ད་ག་རང་བཏང་དགོས་ཀྱི་རེད་མ་གཞི་ཅིག་གི། ད་རྒྱ་ནག་དམར་ཤོག་ཚོགས་པ་གྱི་གཞུང་གི་ད་མི་ཁ་ཤས་མི་དགུ་མི་བདུན་གྱི་གཏན་འཁེལ་ནི་ཐག་བཅད་ཅིག་རྩ་བ་ཉིད་ནས་མ་རེད། དེ་ལས་ཀྱང་ད་སྔོན་འགྲོ་གི་ཆ་རྐྱེན་ག་རེ་ཟེར་ན་ནམ་རྒྱུན་ད་ཅིག་ཨ་རི་ལྟ་བུ་ད་ཅིག་མང་གཙོ་གི་རྒྱལ་ཁབ་ཀྱི་འགྲོ་སྟངས་ཡིན་པ་ཡིན་ན། རྩ་ཁྲིམས་འགྱུར་བ་ཅིག་བཏང་དགོས་ན་འདྲ་རྩ་ཁྲིམས་ལ་ཟིན་བྲིས་ཅིག་རྒྱག་དགོས་ཡོད་ནའི། ག་རེ་ཡིན་པ་ཡིན་ན་དང་པོ་ཁྲིམས་ལུགས་ཀྱི་ཆེད་མཁས་པ་མང་པོ་ལ་དེའི་སྒང་ལ་ཅིག་རྩོམ་འབྲི་ཡག་དང་དཔྱད་བརྗོད་སྤེལ་ཡག་དང་ཉམས་ཞིབ་བྱེད་ཡག་དུས་ཚོད་མང་པོ་ཞེ་བོ་ཅིག་བཏང་ནས

གཞན་པ་ཕར་བཞག་སྟེ་རྒྱ་མིའི་དམག་མི་གི་ཚགས་པར་ནང་ནས་ད་དེ་ལ་རྒྱབ་སྐྱོར་བརྒྱ་ཆ་ད་བརྒྱ་ཐམ་པ་ཡོའོ་ཟེར་དུས་ཙམ་པ་དེ་ག་རེ་བྱེད་དགོས་ཟེར་ན། མི་མངོན་པའི་ངང་ནས་འཇིགས་སྐུལ་འདྲ་བོ་ཅིག་བྱེད་གི་འདུག་ཨ། ད་གལ་ཏེ་འདི་ལ་མོས་མཐུན་དང་འདི་ལ་ངོས་ལེན་མི་བྱེད་མཁན་ཅིག་ཡིན་ན། ང་ཚོ་དམག་མི་གི་གདོང་ལ་ལང་གི་ཡོའོ་ད་ཟེར་ཡ་འདྲ་བོ་གི་ད་ཉེན་བརྡ་ཞེ་བོ་ཅིག་བཏང་གི་འདུག་ཨ་དེ་དུས་ཙམ་པ། ཁོ

སྲིད་འཛིན་ཞི་ཅིན་ཕིང་གི་དབུ་ཁྲིད་དེ་མུ་མཐུད་དགོས་ཀྱི་རེད་ཟེར་ཡག་གི་དེ་འདྲ་གི་ཅིག་ཡོང་གི་ཡོད་རེད་ཨ་ནི་ད་ལྟ་ཅིག་སྲ་བརྟན་ད་སྤྱི་ཚོགས་རེད་ཆབ་སྲིད་ཀྱི་རེད་དཔལ་འབྱོར་རེད་དེ་འདྲ་གི་སྲ་བརྟན་གྱི་ཐོག་ལ་ད་མི་གཅིག་གི་དབང་ཆ་ཤུགས་ཆེན་པོ་དེ་འདྲ་ཅིག་སླེབས་ཡོང་དུས་ཁྱེད་ཀྱིས་གཟིགས་ན་ག་འདྲ་འདྲ་པོ་ཅིག་ཆགས་སྲིད་ཀྱི་རེད། ད་དེ་ཕལ་ཆེར་ད་ང་རང་གི་ཅིག་ག་རེ་ཟེར་དགོས་འདུག་ད་ཉམས་ཞིབ་འདྲ་བོ་བྱས་པ་དེའི་ནང་དུ་ནས་ད་ལྟ་བར་དུ་ད་མའོ་ཙེ་ཏུང་དང་ཏིང་ཞའོ་ཕིང་གི་རྗེས་ད་བར་ནི་རྒྱ་ནག་གི་ནང་ནས་ད་འགོ་ཁྲིད་དབང་ཤུགས་ཆེ་ཤོས་དང་ནུས་པ་བཏོན་ཐུབ་མཁན་ད་ཕལ་ཆེར་ཞི་ཅིན་ཕིང་རེད་བསམ་གི་ཡོད། དེ་རྒྱུ་མཚན་ག་རེ་ཟེར་ན་ཞི་ཅིན་ཕིང་གི་ཁོ་རང་གི་བསྒྱུར་བཅོས་བཏང་དགོས་ཡ་གི་ད་ལས་སྒོ་ཅིག་མཐོང་པ་ཡིན་ན་ཁོ་ལམ་སང་ཅི་རག་འདུག་ད་ལྷག་པར་དུ་ག་རེ་ཟེར་ན་དངོས་གནས་དྲང་གནས་སུ་གང་གིས་བྱེད་མ་ཐུབ་པ་དམག་མི་ལ་ད་བསྒྱུར་བཅོས་ཆེན་པོ་ཞེ་བོ་ཅིག་བཏང་བ་རེད། ད་ལྟའི་ཕལ་ཆེར། འགྲོ་བསྡད་ཡོད་དུས་ཙམ་པ་མའོ་ཙེ་ཏུང་རང་གི་ར་ཕལ་ཆེར་བཏང་ཡ་ཁག་པོ་བྱེད་གི་ཡོད་ཨ་དེ་འདྲས་ཅིག་ཆགས་ཡོད་རེད། ད་ཏིང་ཞའོ་ཕིང་གི་ར་བྱེད་སྙིང་བྲོ་གི་ཡོད་རེད་དེ་རྩ་བ་ཉིད་ནས་བྱེད་ཐུབ་ཡོད་མ་རེད་དེའི་རྗེས་ལ་དཔེ་བཞག་ན་ད་ཅང་ཙེ་མིན་གི་སྐབས་ཐོག་ལ་ཡིན་ན་དམག་མིའི་གི་ལྐོག་ཟ་རུལ་སུངས་ཞེ་བོ་བྱེད་གི་ཡོད་ཨ་སྐབས་ཐོག་དེ་གི་སྲིད་བློན་གྲུའུ་རོང་ཅི་གིས་ཧ་གོ་གི་ཡོད་རེད། ཧ་གོ་ནས་ད་ཁོ་རང་གི་ཅིག། ངེས་ཤིག་ཇི་སྲིད་འདི་དེ་ལ་བསྒྱུར་བཅོས་བཏང་ཡག་ཐབས་ཤེས་བཏང་རེད་དེ་མཐའ་མ་ཁོ་རང་ཕམ་པ་རེད་མ་གཏོགས་དམག་མི་ལ་ག་གི་ཕན་ཐོགས་ཡོད་མ་རེད་དེ་འདྲ་ཡར་འགྲོ་གི་འགྲོ་གི་ཡིན་ན་དམག་མི་གི་ཚད་དེ་ང་རྒྱལ་དེ་ཚད་ག་འདྲས་ཅིག་སླེབས་རེད་ཟེར་ན་ད་ཁོ་ཚོ་ནང་ཁུལ་ནས་གྲོས་བསྡུར་བྱས་འོ་ང་ཚོ་ཞི་ཅིན་ཕིང་སྐབས་གཉིས་བཞག་ནས་འདི་ཐོག་ནས་མར་བཏང་བཞག་འོ་ཟེར་ཁོ་ཚོ་ཚད་ཐིག་དེ་འདྲས་ཅིག་སླེབས་པ་ཡིན་ན་ཁོ་རང་གི་ནུས་པ་གི་དེ་ཚོ་བསྒྱུར་བཅོས་བཏང་བ་དེ་ཁོ་རང་མིའི་ནུས་པ་ཅན་ཅིག་ཡིན་པ་ལ་ཡང་ང་རང་གི་བསམ་གཞིགས་གི་ནང་ན་རེད།

ཤུགས་བསྐྱེད་དེ་རང་དབང་དམངས་གཙོ་ལུང་པ་གི་ནང་དུ་ཨ་ནས་མི་ཡོངས་སུ་རྫོགས་པ་ལ་སོ་སོ་གི་བསམ་ཚུལ་བཏོན་ཆོག་ཡག་དང་དེ་ག་ནང་བཞིན་གི་ཆབ་སྲིད་ཀྱི་འཛིན་སྐྱོང་གི་གཞུང་འཛིན་གྱི་ཚོགས་པ་དང་གཞུང་སྒེར་གྱི་ཚོགས་པ་མང་པོ་ཡོད་པ་ཡིན་དུས་གནད་དོན་མང་པོ་ཞིག་ཐག་བཅད་ཡག་གི་ཐོག་ལ་ཨ་ནས་ཕན་ཚུན་སྐྱོན་བརྗོད་བྱས་ཏེ་སྤྱིར་བཏང་གི་ཐོག་ལ་གནད་དོན་མང་པོ་ཞིག་བོད་ཀྱི་ལྷག་བསྡད་པ་དང་ཐག་བཅད་མ་ཐུབ་པའི་ཨ་ནས་སྐྱོན་གནད་ཡོད་པ་དེ་དེང་སང་ཡོངས་གྲགས་འདྲ་པོ་ཅིག་ཆགས་ཡོང་གི་རེད་དཔེར་ན་བོད་ཀྱི་གནད་དོན་འདྲ་པོ་ཅིག་ཆ་བཞག་པ་ཡིན་ན་ཨ་ནེ་སྔོན་མ་མའོ་གི་སྐབས་སུ་ལོ་འཁོར་མི་གཅིག་གིས་གང་ཞིག་བར་ནས་ལ་ཡག་ན་སྡུག་ན་གང་ལྟར་ཐག་བཅད་རེ་བཅད་བཞག་སྟེ་སུ་གཅིག་གིས་དུས་ཀྱི་ཐོག་ལ་མིན་ལབ་མ་ཕོད་པ་གི་ཐག་བཅད་འགྲོ་ཡག་ཅིག་དང། ཏེང་ཞའོ་ཕིང་རྒྱ་ནག་གི་འགོ་ཁྲིད་གཙོ་བོ་དུ་ཆགས་ཚར་བ་རྗེས་ལ་ཨ་ནེ་བདུན་ཅུ་དོན་དགུ་ལོ་ལ་བོད་ཀྱི་གནད་དོན་དེ། ཨ་ནེ་རང་བཙན་མིན་པ་གཞན་དག་གང་ཡང་རུང་བ་དེ་ནི་ང་ཚོ་གྲོས་མོལ་བྱས་ནས་ཐག་བཅད་ཆོག་རེད་ལབ་ཡོང་དུས་མི་སུ་གཅིག་གིས་མིན་ཟེར་ཏེ་ལབ་མ་ཕོད་པ་ཡིན་ཙང་ཨ་ནེ་ཐག་གཅོད་བྱེད་སླ་པོ་ཅིག་རུ་འགྲོ་ཡག་གི་གནད་དོན་ཅིག་ཆགས་དགོས་རེད། དེ་དག་གིས་གཅིག་ཚོགས་འདུ་ལ་མ་ཞུས་པ་ཡིན་ན་ད་ལྟ་ཞི་ཅིན་ཕིང་དེ་ཨ་ནེ་མའོ་དང་མའོ་དང་ཏེང་གི་རྗེས་སུ་ལ་རྒྱ་ནག་དམར་ཤོག་ཚོགས་པ་གི་ནང་ལ་ད་ག་རེ་ཟེར་དགོས་རེད་ད་འགོ་ཁྲིད་ཀྱི་ནང་ལ་ཨ་ནེ་དབང་ཆ་གཅིག་སྡུད་ཤུགས་ཆེ་ཤོས་དེ་ཆགས་ཀྱི་ཡོད་པ་ཡིན་དུས་ཨ་ནེ་ཁོ་རང་དང་པོ་ཉིས་སྟོང་བཅུ་གཉིས་ལོ་ལ་རྒྱ་ནག་གི་དམར་ཤོག་གི་འགོ་གཙོ་ཆགས་ཨ་ནེ་རིམ་པ་བཞིན་དུ་བཅུ་གསུམ་བཅུ་བཞི་གི་ནང་དུ་ཨ་ནེ་བོད་ཀྱི་གནས་སྟངས་ཀྱི་ཐོག་ལ་གང་ལ་གང་འཚམ་ཅིག་གི་འགྱུར་བ་བཏང་ཡག་གི་ཆགས་ཀྱི་ཡོད་པ་དེ་གསལ་པོ་འདྲ་ཆགས་དགོས་དེ་ག་ནང་བཞིན་གྱི་ཨ་ནེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་པའི་མི་མང་པོ་ཅིག་གིས་རེ་བ་ཡང་བཅངས་དགོས་རེད་དེ་ཡིན་དུས་ཨ་ནེ་སྐབས་བཅུ་དགུ་པ་གི་རྗེས་སུ་ཨ་ཁོ་རང་གིས་ཨ་ནེ་དབང་ཆ་ཡོངས་སུ་རྫོགས་པ་དེ་བསྡུས་ཐུབ་པ་དང་དེ་ག་ནང་བཞིན་གྱི་སྔོན་མ་བོད་ཀྱི་ཆབ་སྲིད་ཀྱི་ཐོག་ལ་དབང་ཆ་བཞེས་ཀྱི་ཁེ་ཕན་གྱི་ཚོགས་པ་ཆགས་སྡོད་མཁན་གྱི་ཀྲང་ཆིང་ལི་ཡིན་ནའི་འདྲ་ཁྲེན་ཁུའེ་ཡོན་ཡིན་ནའི་འདྲ་དེ་ག་ནང་བཞིན་གྱི་ཏུའུ་ཆིང་ལིན་ཡིན་ནའི་འདྲ་དེ་ག་ནང་བཞིན་གྱི་ཀྲུའུ་ཝེ་ཆུན་ཡིན་ནའི་འདྲ་དེ་ཡོངས་སུ་རྫོགས་པ་དེ་ཨ་ནེ་སྐབས་བཅུ་དགུ་པའི་སྐབས་བཅུ་དགུ་པ་གི་རྗེས་ལ་རྒྱ་ནག་དམར་ཤོག་ཚོགས་པ་གི་ནང་ལ་མེད་པ་ཆགས་པ་ཡིན་ཙང

འབྲེལ་ཡོད་ཐོག་ལ་བོད་བོད་ཀྱི་གནས་བོད་ཀྱི་གནད་དོན་ཐོག་ལ་ག་འདྲ་ཆགས་མིན་ཐོག་ལ་དོན་ཚན་གཉིས་ཐོག་ལ་བཤད་བྱ་གཅིག་འདི་ད་ད་ལྟ་གོང་རིག་གིས་གསུངས་ཚགས་སུ་བཞིན་པ་གཅིག་དེ་སྲིད་འཛིན་ཞི་ཅིན་ཕིང་གིས་བོད་ཀྱི་གནད་དོན་སེལ་ཡིན་པ་ན་གཅིག་གལ་ཆེ་ཤོས་གཅིག་དེ་དཔེ་ད་མིན་འབྲུ་ག་རེ་ཟེར་དགོས་རེད་རྒྱ་ནག་གི་མིན་འབྲུ་གི་སྐབས་སུ་དེ་དུས་ཀྱི་ད་ཅི་ཁོ་རང་ཚོ་བོད་ནང་ལོགས་ལ་ད་ད་ཅིག་འདི་གི་གཞུང་གི་ད་ལས་བྱེད་ཟེར་ན་རེད་ཨ་ནི་ད་དམར་ཤོག་ཚོགས་པ་གི་འགོ་ཁྲིད་དེ་ནས་མང་པོ་ཅིག་བསྐོས་བཞག་ཡོད་རེད་ཟེར་རང་སྐྱོང་ལྗོངས་ཀྱི་འདི་སྟངས་འཛིན་བྱས་ནས་དེ་འདྲས་ཀྱི་འདི་ཚོ་མང་པོ་ཅིག་གི་དེ་འདྲས་སོ་སོ་གི་ལྟོ་གོས་ཀྱི་འཚོ་གནས་ཀྱི་ཆེད་དུ་ཨ་ནི་ད་ད་ཁ་བྲལ་ལ་ངོ་རྒོལ་ཟེར་ཡ་ད་དེ་འདྲས་ཀྱི་རང་དཔེ་དེ་མཇུག་སྐྱོང་ནས་དེ་འདྲས་ཅིག་ཆགས་བསྡད་ཡོད་རེད་སྔོན་མ་ད་ད་འབའ་པ་འདི་ཡོད་ག་རེ་ཟེར་དགོས་རེད་གཅིག་དམར་ཤོག་ཚོགས་པ་དེ་བྱས་ནས་འབའ་པ་ག་རེ་རེད་གོ་དེ་ཁོ་རང་གི་ད་ད་དེ། དམར་ཤོག་ཚོགས་པ་གི་ཚོགས་མི་བྱས་ཨ་ནི་དམར་ཤོག་ཚོགས་པ་ལ་ཞེ་པོ་ཅིག་ཞབས་ཞུ་བྱས་ནས་ད་ད་ད་ཕལ་ཆེར་འབའ་པ་ཕུན་ཚོགས་དབང་རྒྱལ། ཕུན་ཚོགས་དབང་རྒྱལ་འབའ་པ་ཕུན་ཚོགས་དབང་རྒྱལ་གྱིས་སྔོན་མ་དེ་འདྲ་ཡི་གེ་གཅིག་བཏང་གནང་འདུག་བ། ད་ཅིག་བོད་ཀྱི་གནད་དོན་སེལ་མ་ཐུབ་ཡས་དེ་མི་མང་པོ་གཅིག་གི་ལྟོ་གོས་ལ་ཐུག་བསྡད་ཡོད་རེད་ཟེར་ཡ། འོ་དེ་ནང་བཞིན་གྱི་ད་ཁོ་རང་གི་ཟེར་བ་ཡིན་ནའི་ཏེང་ཞའོ་ཕིང་གི་དེ་འདྲས་ཀྱི་ད་ད་ཅིག་སྒྲོམ་གཞི་གཅིག་ལམ་ལུགས་གཅིག་གི Bureaucracy། ཟེར་གྱི་འདུག་དབྱིན་ཇིའི་ཐོག་ནས་དེ་འདྲས་ཀྱི་འགྲོ་ལུགས་གཞུང་གི་འགྲོ་ལུགས་འགྲོ་སྟངས་ཀྱི་དེ་ད་རྩ་མེད་བཟོ་དགོས་ཡ་གི་དེ་དང་པོ་དེ་གནད་འགག་དེ་ཆགས་ཀྱི་འདུག་ཟེར་གྱི་འདུག་བྱེད་ཀྱི་ཟེར་བ་ན་ཏེང་ཞའོ་ཕིང་གིས་ག་རེ་འདྲ་པོ་ནང་བཞིན་གྱི་རེ་བ་ཡོད་རེད་པས་ང་ཚོ་ལ། ད་ཞི་ཅིན་ཕིང་གི་སྐོར་ལ་བོད་ནང་ནས་ཡིན་པ་ཡིན་ན་རེད། གཅིག་བོད་ནང་གི་གཅིག་ཤེས་ཡོན་ཅན་དང། བོད་ནང་གི་ད་བོད་པ་དབང་སྲིད་དབང་འཛིན་མཁན་དེ་ཚོ་གི་ལྟ་ཚུལ་མི་འདྲ་བ་གཉིས་འདུག་བསམ་གི་འདུག་ང་རང་གི་ལྟ་ཚུལ་ཡིན་ན། ད་སྲིད་དབང་འཛིན་མཁན་དེ་ཚོས་རེ་བ་ག་རེ་རྒྱག་གི་འདུག་ཟེར་ན། ཞི་ཅིན་ཕིང་གི་བྱ་སྟངས་ལས་སྟངས་དེ་དེའི་ཅིག་སྲོལ་རྒྱུན་དང་སྲོལ་རྒྱུན་དང་མཐུན་པ། ལྷག་པར་དུ་ཅིག་མི་རིགས་ཅིག་ཡིན་པ་ཡིན་ན་མི་རིགས་ཀྱི་ཅིག་སྲོལ་རྒྱུན་རིག་གནས་ལ་བརྩི་འཇོག་ཡོད་མཁན་དེ་འདྲའི་ཅིག་ཡིན་དུས་ཙམ་པ་མ་འོངས་པ་ན་ཏན་ཏན་ཅིག་ཕན་ཐོགས་ཀྱི་རེད་ཟེར་ནས་ཁོ་ཚོ་ད་ཁ་ཤས་ཅིག་གིས་དེ་འདྲས་བཤད་ཀྱི་འདུག་ད་རྒྱུ་མཚན་ག་རེ་ཟེར་ན་ཁོ་ཚོ་ལ་དབང་ཆ་ཅིག་གི་སྒང་ན་ཡོད་དུས་ཙམ་པ་སྐད་ཆ་དེ་ལ་ཡང་དག་པའི་རྒྱུ་མཚན་ཅིག་ཡོད་ཀྱི་རེད། ད་ཤེས་ཡོན་ཅན་ཁ་ཤས་ཀྱིས་ག་རེ་གསུང་གི་འདུག་ཟེར་ན་དེ་རྩ་བ་ཉིད་ནས་ཡོད་པ་མ་རེད། ད་མེད་པའི་རྒྱུ་མཚན་ག་རེ་ཟེར་ན་ད་ལྟ་བར་དུ་ཅང་ཙེ་མིན་གྱི་སྐབས་དུས་མཚོན་པ་ཡིན་ན་པུའུ་རིམ་པ་གི་འགོ་ཁྲིད་ཅིག་བོད་པ་ཅིག་བཞག་ཡོད་རེད། ད་ལྟ་ཞི་ཅིན་ཕིང་གིས་རྩ་བ་ཉིད་ནས་བཞག་ཡོད་མ་རེད། བཞག་མེད་པས་མ་ཚད། རང་སྐྱོང་ལྗོངས་ཀྱི་ད་ཅིག་བོད་པ་དང་འབྲེལ་བ་ཡོད་མཁན་གྱི་ས་ཁུལ་ག་བར་མཚོན་པ་ཡིན་ན་ར་ད། བོད་པ་དབང་ཆ་ཡོད་མཁན་དངོས་གནས་དྲང་གནས་བོད་མི་རིགས་ཀྱི་རིག་གཞུང་དང་བོད་མི་རིགས་ལ་ཤ་ཞེན་ཡོད་མཁན་དེ་འདྲའི་རྩ་བ་ཉིད་ནས་བཞག་གི་ཡོད་མ་རེད། ད་ཕྱི་ཕྱི་ཚུལ་ནས་ཁོ་རང་གིས་འཇམ་པོ་བྱས་ནང་ལོགས་ལ་ད་དམ་པོ་ཞེ་བོ་བྱེད་ཀྱི་ཡོད་རེད། ལྟ་ཚུལ་མི་འདྲ་བ་གཉིས་འདུག། ད་རྩ་བའི་ཆ་ནས་ཁོ་རང་མི་ཧམ་པ་ཚ་བོ་ཞེ་བོ་ཅིག་རེད་འདུག་པ་མི་དེ་ངོ་མ་ཁོ་ཕལ་ཆེར་ཀྲེ་ཅང་ཡིན་ནོ་འདྲ་བ་ཅིག་ཨ་ད་ཁོ་མངའ་སྡེ་ཅིག་གི་ད་དྲུང་ཆེ་ཡིན་ནི་དེ་ངས་ཧ་གོ་མི་འདུག་ད་དེ་སྐབས་དུས་དེ་ལ་ཡན་ཧོང་པིང་ཟེར་མཁན་ཁོ་གཉིས་སྐད་ཆ་བཤད་དུས་ཙམ་པ་ང་ཚོ་རྒྱ་ནག་ལ་མ་འོངས་པ་ན་མི་གྲངས་དུང་ཕྱུར་ལྔ་བཅུ་ཐམ་པ་ཡོད་ན་ད་འཛམ་བུ་གླིང་ལ་དབང་སྒྱུར་བྱེད་ཐུབ་ཀྱི་རེད་ཟེར་ཡ། སྐད་ཆ་དེ་འདྲ་བཤད་མཁན་ཅིག་རེད་དེ་ཡིན་དུས་ཙམ་པ། ཁོ་རང་གི་ཧམ་པ་དང་དེ་ཚོ་ལྟ་ཡོང་དུས་ཙམ་པ། མི་འདི་དངོས་གནས་དྲང་གནས་ལས་ཀ་ཡག་པོ་ཅིག་བྱས་པ་ཡིན་ན་ཁོ་རང་བྱེད་ཐུབ་མཁན་ཅིག་ཡིན་གྱི་རེད་ཟེར་ནས་ང་ཚོར་བ་དེ་སྤྲད་ཀྱི་འདུག་ད་བྱེད་མི་བྱེད་ཟེར་ཏེ་རྩ་བའི་རྒྱ་ནག་གི་ནང་ལ་རྒྱ་རིགས་ཆེན་པོ་རང་ལུགས་ཀྱི་ལྟ་བ་མཁྲེགས་འཛིན་བྱེད་མཁན་དང་ཡང། ཧུའུ་ཡའོ་པང་གི་རྗེས་འཇུག་ལྟ་བ། ལྟ་བ་དེ་གུ་ཡངས་པོ་འཛིན་མཁན་ཤོག་ཁག་གཉིས་ཡོད་དུས་ཙམ་པ་ཤོག་ཁག་དེ་གཉིས་ཀྱི་གདོང་པ་ད་གི་ད་གི་ཤོག་ཁག་ལྟ་བ་མཁྲེགས་འཛིན་ཆེན་པོ་ཤུགས་ཆེ་གི་ཡོད་ན་ང་ཚོ་བོད་པ་གི་དོན་དག་དེ་རང་ཤུགས་མར་ཉམས་འགྲོ་གི་རེད། ལྟ་བ་གུ་ཡངས་རུ་འགྲོ་མཁན་དེ་ཚོ་ཏོག་ཙམ་ཤུགས་ཆེན་པོ་ཡོད་ན་ཁོ་རང་གི་ཡང་ང་ཚོ་བོད་དོན་གྱི་ལས་ཀ་ཏོག་ཙམ་བྱེད་ཡག་གི་ཡང་གོ་སྐབས་ཅིག་ཡོང་གི་རེད་བསམ་གི་ད་མཐའ་གཅིག་ཏུ་འདིར་བཟོས་བྱས་ཡག། ཧ་ཅང་ཁག་པོ་རེད་བསམ་གི། ང་ཚོ་ད་ཞི་ཅིན་ཕིང་གི་ཨ་ཕ་གི་ནང་པ་ལ་ཡང་ཅིག་ཤ་ཚ་ཡོད་ནི་ཟེར་ན་རེད་དེ་འདྲའི་ཅིག་ནང་པ་རེད་ཟེར་གི་སྐད་ཆ་ཅིག་ཡོད་མ་རེད་པས་ཨ་ནི་དེ་ཅིག་ཨ་ནི་ཁོ་རང་གི་ངོས་ནས་གི་ད་སྔོན་མ་ཡང་ཅིག་ནང་པའི་ཆོས་ལུགས་དེ་ཅིག་རྒྱ་ནག་གི་ཡང་རིག་གཞུང་གི་ཆ་ཤས་གལ་ཆེན་པོ་ཅིག་ཡིན་པ་ད་དེ་འདྲའི་ལ་སོགས་པ་ཅིག་ཡོད་རེད་ད་དངོས་གནས

ལགས། ད་ལྟ་གནད་དོན་དེའི་སྐོར་ལ་རྒྱལ་སྤྱི་གི་ཐོག་ལ་ནས་ངོས་འཛིན་བྱེད་སྟངས་དེ། མང་ཆེ་བ་དེ་སྤྱོད་འཇལ་རང་གི་ཐོག་ལ་དེ་ངོས་འཛིན་བྱེད་དགོས་རེད་དེ་ག་རེ་སོས་པ་ཡིན་ན། ཨ་ནི་རྒྱ་ནག་དེ་སྤེལ་ཏེ། ཤི་སུ་སྤེལ་ཏེ་ནི། ཨེ་ག་རེ་ཟེར་གོང་མ་ཤེ་ཤུ་པ་ཡག་གི་ཤུགས་ཆེན་པོ་བཅས་ལོ་མ་འོངས་པ་དེ་ཞི་ཅིན་ཕིང་དང་རྒྱ་ནག་གི་ཨ་ནི་རྒྱལ་པོ་གི་དབུ་ཅག་མེད་པའི་རྒྱལ་པོ་རང་གི་ལམ་ལུགས་གི་འགྲོ་ཡག་གི་ཐོག་ལ་ད་མང་ཆེ་བ་གི་ང་ཚོའི་ཞལ་ཐང་དུ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། ཅིག་རྒྱ་ནག་གི་གནས་ཚུལ་དེ་འདྲ་ཅིག་ལྷག་ཡོད་དུས་རྒྱལ་སྤྱིའི་ཐོག་ལ་ཚ་གི་ཚི་གི་ཀྱི་དེ་འདྲི་ཅིག་ཆགས་ཀྱི་ཡོད་འགའ་ཤས་ཅིག་གིས་དོགས་ཟོན་ཤུགས་ཆེན་པོ་བྱས་དེ་འདྲ་ཅིག་ཆགས་ཀྱི་ཡོད་རེད་ང་ཚོས་སྐར་མ་གཅིག་མ་ཞིག་མ་ནི་དེ་ཐོག་ལ་ཁྱེད་ཀྱི་གཟིགས་ཚུལ་ཅིག་གསུངས་དང། ད་རྩ་བའི་རྒྱལ་ཁབ་ཅིག་གི་མགོ་ཁྲིད་ག་འདྲི་ཅིག་ཡོང་མིན་དེ་རྩ་བའི་རྒྱལ་ཁབ་དེའི་མི་མང་ལ་རག་ལས་ཀྱི་འདུག་བསམ་གྱི་འདུག་ད། རྒྱ་མི་རིགས་ཀྱི་ལོ་རྒྱུས་སྟེང་ནས་འདི་འདྲའི་བྱས་ནས་བལྟས་པ་ཡིན་ན་རྒྱལ་པོ་ཟེར་བ་ར་ད་རྒྱལ་པོ་ཕལ་ཆེར་བཞི་བརྒྱ་ལྷག་ཅིག་བྱུང་ཡོད་རེད། བཞི་བརྒྱ་ལྷག་ཅིག་བྱུང་ཡོད་རེད་དེ་དེའི་ནང་དུ་ནས་ཡིན་ན་ཚང་མ་ད་གེ་ཁོའི་རྒྱལ་མཚན་དང་མར་གཉའ་གནོན་བྱས་ནས་རྐྱང་རྐྱང་རེད་མ་གཞི་ཅིག་གིས་རྒྱལ་པོ་དེ་ཚོས་ཅིག་མི་མང་གི་བསམ་བློ་དང་མི་མང་གི་འདོད་པ་དེ་ནི་རྩ་བ་ཉིད་ནས་བྱུང་ཡོད་མ་རེད་དེ་དུས་ཙམ་པ་རྒྱ་ནག་མི་མང་རང་ཅིག་ག་རེ་ཟེར་དགོས་རེད་ད་མནར་གཅོད་དང་གཅིག་བྲན་གཡོག་གི་བསམ་བློ་དེ་འདྲ་ཅིག་ཡོད་པ་ཡིན་ཙང་ཁོ་ཚོ་ལ་ག་དུས་ཡིན་ན་ཅིག་སྲིད་དབང་སྒེར་གཅོད་བྱེད་མཁན་ཅིག་བྱུང་པ་ཡིན་ན་ཨ་ལེ་མི་འདི་ངར་བ་ཁོ་ལ་བློ་ཁོག་འདུག་མ་འོངས་པ་ན་ཡག་པོ་ཅིག་ཡོང་ས་རེད་ཟེར་མཁན་གྱི་ལྟ་བ་ཅིག་འདུག་ད་གང་ཡིན་ན་མིན་ན་རྒྱལ་ཁབ་རེ་རེ་ལ་མི་མང་གི་གཤིས་ཀ་དང་མཐུན་པའི་མགོ་ཁྲིད་ཅིག་ཡོང་དགོས་ཡོད་དུས་ཙམ་པ་ད་མ་འོངས་པ་ན་ག་འདྲི་ཅིག་ག་འདྲི་ཅིག་འགྲོ་གི་ཡོད་དང་འགྲོ་གི་མེད་ཟེར་ཡག་དེ་ཕལ་ཆེར་ད་བཤད་ཡག་ཁག་པོ་རེད་བསམ་གི་འདུག། ལགས་སོ། དེ་རིང་ང་ཚོས་དུས་ཚོད་རྐྱེན་པས་ཞུན་ཐང་ཞུ་མཚམས་འདི་ནང་བཞག་གི་ཡིན་ཏེ། ཨ་ནི་བཀའ་བཙན་ལ་མ་ཅག་ང་ཚོ་དེ་རིང་ལས་རིམ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ། ཐུགས་རྗེ་ཆེ། ལགས་སོ། ལགས་སོ།